ཨ་རིའི F བཅུ་དྲུག་རྟགས་ཅན་གྱི་འཐབ་འཛིང་གནམ་གྲུ་ཡུའུ་ཁུ་རེན་ལ་སྤྲད་ན་ཕན་ཐོགས་འབྱུང་རྒྱུ་ཡིན་མིན། ཨ་རི་དང་ཡུ་རོབ་རྒྱལ་ཁབ་ཁག་གིས་ཡུའུ་ཁུ་རེན་ལ་ཁས་ལེན་བྱེད་པའི་ལྕགས་ཁྲབ་འཁོར་ལོ་ཚོ་འབྱོར་གྱི་ཡོད་པ་དང། ལོ་རྗེས་མའི་ཨ་རི་དང་ཡུ་རོབ་ཀྱི་འོས་བསྡུ་ཁག་གིས་ཡུའུ་ཁུ་རེན་ལ་རྒྱབ་སྐྱོར་མུ་མཐུད་ཐོབ་རྒྱུ་ཡིན་མིན་སོགས་གནད་དོན་ཁག་ཅིག་ངོ་སྤྲོད་བྱེད་རྒྱུ་ཡིན། ད་དང་པོ་དེ་རྣམ་པ་ཚོ་ཚང་མའི་མཁྱེན་གསལ་ལྟར་ད་ལྟ་ཨུ་རུ་སུས་ཁྱིམ་མཚེས་རྒྱལ་ཁབ་ཡུའུ་ཁུ་རེན་ལ་བཙན་འཛུལ་དམག་འཁྲུག་ལངས་ནས་ལོ་གཅིག་དང་ཟླ་བ་བརྒྱད་འགྲོ་གི་ཡོད་པ་རེད། ད་ལོ་འདི་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གསུམ་གྱི་ཉིན་མོ་འདི་ཡུའུ་ཁི་རན་གྱི་དམག་གིས་ཨུ་རུ་སུ་ལ་ཕར་རྒོལ་བྱ་རྒྱུའི་འགོ་བཙུགས་ནས་ཟླ་བ་གསུམ་ལྷག་ཕྱིན་འདུག་ད་ལོའི་ཕར་རྒོལ་འགོ་བཙུགས་ནས་བཟུང་སྟེ་ད་ལྟའི་བར་དུ་ཡུའུ་ཁི་རན་གྱི་དམག་གིས་ད་ས་ཁྱོན་སྤྱི་ལེ་གྲུ་བཞི་མ་སུམ་བརྒྱ་ཡས་མས་གཅིག་མ་གཏོགས་ཕྱིར་ལེན་བྱེད་ཐུབ་མི་འདུག་ད་ལོ་ན་ནིང་ལྟར་གྱི་ཡུའུ་ཁི་རན་གྱི་དམག་གིས་ས་ཆ་རྒྱ་ཆེན་པོ་ཞིག་ཕྱིར་ལེན་བྱེད་ཐུབ་ཀྱི་མེད་པ་དེ་ལ་རྒྱུ་མཚན་འགའ་ཞིག་འདུག། རྒྱུ་མཚན་དང་པོ་དེ་ཨུ་རུ་སུས་ཟླ་བ་མང་པོ་ད་ཡུ་ཀེ་རེན་གྱི་ས་ཆ་འཕྲོག་ཟིན་པ་དེ་ཚོ་ཚང་མའི་ནང་ན་ད་ད་ལྟ་ཨུ་རུ་སུ་གི་དམག་མི་འབུམ་གཉིས་ལྷག་འགྲེམས་འཇོག་བྱས་འདུག་ཟེར་གྱི་འདུག་ད་ག་ནང་བཞིན་གྱི་ད་ས་ཁྱོན་སྤྱི་ལེ་གྲུ་བཞི་མ་ད་བརྒྱ་ཕྲག་མང་པོ་ས་འོག་འབར་རྫས་སྦས་གོམ་པ་རྒྱག་ས་མེད་པ་དེ་འདྲ་གི་ཉེན་ཁ་ཡོད་པ་དེ་འདྲ་འདྲ་ཅིག་བཟོས།

རྒྱལ་སྲུང་ལྷན་ཁང་གི་དེ་རིམ་པ་ཁག་གི་དེ་དམག་དཔོན་དེ་ཚོ་དང་ལས་སྣེ་དེ་ཚོ་ལྐོག་ཟ་རུལ་སུངས་བྱས་ནས་ནི། སྲིད་འཛིན་ཛི་ལིན་སི་ཀི་གིས་ནི་ཁོང་ཚོ་གནས་དབྱུང་བཏང་བ་རེད་ཟེར་དེ་འདྲ་ཟེར་གྱི་འདུག་ད་ཁོང་ཚོ་ལྐོག་ཟ་རུལ་སུངས་དེ་ག་རེ་བྱས་འདུག་ཟེར་ན་དེ། ཡུ་ཀེ་རེན་གྱི་དམག་མི་གི་དམག་ཆས་ཉོ་སྒྲུབ་དང་དེ་ནི་དམག་གི་དེ་ཟ་ཆས་རྒྱགས་ཆས་དེ་ཉོ་སྒྲུབ་དེ་ནི་དམག་གི་མཚོན་ཆ་ར་དེ་ནི་དམག་གི་ཡོ་ཆས་དེ་ཚོ་ཉོ་སྒྲུབ་བྱས་པའི་སྐབས་དེ། ཨ་ནི་ཅིག་ནམ་རྒྱུན་གྱི་ཁྲོམ་རའི་ནི་རིན་གོང་ལས་ནི་ལྡབ་གསུམ་གྱི་ནི་རིན་གོང་དེ་སྤྲད་ནི་ཉོས། ཨ་ནི་ཅིག་ཟ། དམག་གི་དམག་ཆས་དང་དམག་གི་ཡོ་བྱད་བཙོང་མཁན་དང་ནི་མཐོ་རིམ་འགོ་ཁྲིད་དེ་ཚོ་ཁ་མཐུན་བྱས་ནི་ནི་ལྐོག་ཟ་བྱས་འདུག་ཟེར་དེ་གི་ནག་ཉེས་གཅིག་དེ་རེད། དེ་ནི་ནག་ཉེས་གཞན་པ་གཅིག་ག་རེ་རེད་ཟེར་ན་ད་དེང་སང་ཨུ་རུ་སུ་གི་བཙན་འཛུལ་བྱས་ནས་བཟུང་སྟེ་ད་ཡུ་ཀེ་རེན་གྱི་སྐྱེས་པ་དང་བུད་མེད་དཔེ་ད་སྟོང་ཕྲག་མང་པོ་གིས་ད་དམག་སར་ཕྱིན་བྱས་དམག་བརྒྱབ་དཔེ་ད་ཤི་རྨས་བྱུང་དེ་འདྲ་བའི་ཡུ་ཀེ་རེན་གྱི་ཁྱིམ་ཚང་མང་པོ་དཔེ་ད་སྐྱེས་པ་དང་དཔེ་ད་བུ་དང་མག་པ་ར་ཁྱིམ་ཚང་གི་ཕ་ར་དེ་འདྲ་མེད་པ་དཔེ་ད་བུད་མེད་གཅིག་པོ་མ་གཏོགས་ལྷག་མེད་པ་དེ་འདྲ་མང་པོ་ཅིག་འབྱུང་གི་ཡོད་རེད་ཡིན་ན་ད་ཡུ་ཀེ་རེན་གྱི་རྒྱལ་སྲུང་ལྷན་ཁང་གི་འགོ་ཁྲིད་ཚོ་འབྲེལ་བ་ཡོད་པའི་མི་དེ་ཚོ་ཁོང་ཚོ་ནད་པ་རེད་དམག་འཁྲུག་རྒྱག་གི་འགྲོ་ཐུབ་ཀྱི་མི་འདུག་ཟེར་དེ་འདྲ

ཡུ་ཀེ་རེན་གྱི་རྒྱལ་སྲུང་བློན་ཆེན་གསར་པ་ཨུ་མེ་རོབ་ཟེར་ཡ་འདི་ཁོ་རང་གི་ཆེད་ལས་ཀྱི་སློབ་སྦྱོང་དེ་དཔལ་འབྱོར་རིག་པ་རེད། ད་ཉམས་ཞིབ་པ་མང་པོ་ཅིག་གིས་ཁོ་རང་རྒྱལ་སྲུང་གི་དམག་དོན་ལས་དཔལ་འབྱོར་རིག་པའི་ལས་རིགས་དེ་ཉམས་མྱོང་ཆེ་བ་ཡོད་པ་རེད་ཟེར་གྱི་འདུག་ད་ལྟ་ཡུ་ཀེ་རེན་གྱི་ནི་རྒྱལ་སྲུང་བློན་ཆེན་རྒྱལ་སྲུང་བློན་ཆེན་མ་བསྐོས་གོང་ང་ཡུ་རོབ་ཀྱི་རྒྱལ་ཁབ་ཁག་ཕེབས་ཡུ་ཀེ་རེན་ད་དཔལ་འབྱོར་རོགས་རམ་འདོན་དགོས་དང་དེ་ནས་ཡུ་ཁུ་རེན་གྱི་སྐུ་ཚབ་ཀྱི་ཁོང་བ་ཕེབས་ནས་ནི་ཨུ་རུ་སུ་བ་ནི་གྲོས་མོལ་ཐེངས་མ་གཅིག་གཉིས་ཅིག་བྱེད་པའི་དེ་འདྲ་གི་མི་ཉམས་མྱོང་ཅན་ཅིག་རེད། ལྷག་པར་དུ་ཁ་ཆེ་རྒྱལ་ཁབ་ཁག་ལ་འབྲེལ་བ་བཟང་པོ་ཡོད་པ་འདི་ནི་ཡུ་ཁུ་རེན་ནང་ཁ་ཆེ་རྒྱལ་ཁབ་ཁག་ཁག་ནས་ཅིག་རྒྱབ་སྐྱོར་ཐོབ་ཡ་འདི་ཡང་ནི་ཡག་རུ་འགྲོ་བའི་དེ་འདྲ་རེ་བ་ཅིག་རྒྱག་གི་འདུག་སྲིད་འཛིན་ཛི་ལིན་སི་ཀི་ཨ་ནི་ཁི་རེ་མི་ཡ་ཏ་ཏར་མི་རིགས་ཁ་ཆེ་ཅིག་ཡུ་ཁུ་རེན་གྱི་རྒྱལ་སྲུང་བློན་ཆེན་ལ་བསྐོ་གཞག་བྱེད་པ་འདི་ཆབ་སྲིད་ཀྱི་མཚོན་དོན་ཆེན་པོ་ཡོད་རེད་ཟེར་གི་འདུག། ཡུ་ཀེ་རེན་གྱིས་ནམ་ཡང་ཨ་ནི་ཁི་རེ་མི་ཡའི་གླིང་ཟུར་དེ་བློས་གཏོང་རྒྱུ་མིན་པའི་རྟགས་མཚན་དང་ཉིས་སྟོང་བཅུ་བཞི་ལོར་ཁི་རེ་མི་ཡའི་གླིང་ཕྲན་བཙན་འཕྲོག་བྱས་ནས་དམག་འཁྲུག་འགོ་བཙུགས་པ་བཙུགས་པ་རེད་དེ་ནས་ད་ད་ལྟ་ཁི་རེ་མི་ཡ་ནས་ཡུ་ཀེ་རེན་གྱིས་ཕྱིར་ལེན་བྱས་ནས་དམག་འཁྲུག་དེ་མཇུག་བསྡུ་དགོས་ཀྱི་རེད་ཟེར་བའི་སྐད་ཆ་དེ་འགྱུར་བ་མེད་པའི་གོ་དོན་དེ་རེད་ཟེར་གྱི་འདུག། ད་ཡིན་ན་ད་རྒྱལ་ཁབ་ཁག་གཅིག་གི་ནས་ཡུ་ཀེ་རེན་གི་ས་ཆ་ཤོར་ཟིན་པ་དེ་ཚོ་ཨུ་རུ་སུ་སྤྲད་ནས་ནི་དམག་འཁྲུག་མཇུག་བསྡུ་དགོས་གི་ཟེར་གི་ཡོད་རེད་དེ་ཡིན་ན་ཡུ་ཀེ་རེན་གི་ནས་ས་ཆ་བློས་གཏོང་རྒྱུ་དེ་རྩ་བ་ཉིད་ནས་ནི་མོས་མཐུན་བྱེད་གི་མི་འདུག། དེ་ནས་གནས་ཚུལ་གསུམ་པ་དེ་ཉེ་ཆར་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཉིས་ཀྱི་ཉིན་མོ་དེ་ཡུ་ཁུ་རེན་གྱི་དམག་གིས་ཁི་རི་མེ་ཡཱ་གླིང་ཟུར་ན་ཡོད་པའི་སི་བྷ་སི་ཐོ་པུལ་ས་གནས་སུ་ཆགས་ཡོད་པའི་མཚོ་ནག་མངའ་ཁུལ་གྱི་ཨུ་རུ་སུའི་མཚོ་དམག་སྤྱི་ཁྱབ་བཀོད་འདོམས་ཁང་ལ་གཏོར་རྒོལ་བྱས་ཡོད་པ་དེ་རེད། གཏོར་རྒོལ་དེའི་སྐབས་སུ་ད། མཚོ་ནག་མངའ་ཁུལ་གྱི་ཨུ་རུ་སུའི་མཚོ་དམག་སྤྱི་ཁྱབ་བཀོད་འདོམས་པ Viktor Sokolov། ཚུད་པའི་ནི་དམག་དཔོན་སུམ་ཅུ་སོ་བཞི་བསད་པ་རེད་ཟེར་དེ་འདྲ་གནས་ཚུལ་ཐོན་གི་འདུག་ཡིན་ན་ཨུ་རུ་སུའི་གཞུང་གི་ནི་མཚོ་ནག་མངའ་ཁུལ་གྱི་མཚོ་དམག་སྤྱི་ཁྱབ་བཀོད་འདོམས་པ Sokolov བསད་མེད་ཟེར་ཁོ་རང་གི་བརྙན་འཕྲིན་འདྲ་དེ་འདྲ་སྟོན་གི་འདུག་ར་བརྙན་འཕྲིན་དེ་ག་དུས་བླངས་པ་ཡིན་མིན་གྱི་དུས་ཚོད་དེ་གསལ་བོ་མི་འདུག། ད་དམག་དཔུང་སྤྱི་ཁྱབ་བཀོད་འདོམས་པ་བསད་ཡོད་མེད་དེ་གནད་འགག་ཆེན་པོ་མ་རེད་ཟེར་གྱི་འདུག་ཉམས་ཞིབ་པ་ཚང་མས་ད་གནད་འགག་ཆེ་ཤོས་དེ་ཨུ་རུ་སུའི་དམག་དཔོན་སུམ་ཅུ་སོ་གསུམ་བསད་པ་དང་མཚོ་དམག་གི་སྤྱི་ཁྱབ་བཀོད་འདོམས་ལས་ཁུངས་ཀྱི་ལས་བྱེད་པ་བརྒྱ་དང་ལྔ་རྨས་སྐྱོན་ཕོག་པ་དེ་དཔེ་དེ་ཚབས་ཆེན་པོ་རེད། མཚོ་དམག་གི་སྤྱི་ཁྱབ་བཀོད་འདོམས་པ་ཨ་ནི་བསད་པ་ཡིན་ན་གསར་བ་བསྐོ་གཞག་བྱེད་ཡ་ཡོད་རེད། དེ་ནས་མཚོ་དམག་གི་དམག་དཔོན་དེ་བཟོས་པ་དེ་ད་ལོ་མང་པོ་སྦྱོང་བརྡར་སྤྲད་ལོ་མང་པོ་ཨ་ནི་སྐྱེད་སྲིང་བྱས་ནས་ཁོང་བཟོས་པ་དེ་བསད་པ་དེ་དཔེ་དེ་གྱོང་གུན་ཆེན་པོ་རེད། འོ་དེ་འདྲ་ཟེར་གྱི་འདུག། ད་ཨུ་རུ་སུའི་མཚོ་དམག་ལ་མཚོན་པ་ཡིན་ན་ཤར་ཕྱོགས་དཔུང་སྡེ་དང། བྱང་ཕྱོགས་དཔུང་སྡེ། མཚོ་ནག་མངའ་ཁུལ་གྱི་དཔུང་སྡེ་ཟེར་གསུམ་ཟེར་དེ་འདྲ་མཚོ་དམག་གི་དཔུང་སྡེ་གསུམ་འདུག་བྱང་ཕྱོགས་ཀྱི་དཔུང་སྡེ་དེ་འཛམ་གླིང་གི་སའི་གོ་ལའི་བྱང་སྣེ་དེ་ཆགས་འདུག་དེའི་དམིགས་འབེན་གཙོ་བོ་དེ་ཨ་རི་དང་ཁ་ན་ཏྲ་ནོར་ཝེ་དང་སུའེ་ཏྲིན་སོགས་ཡུ་རོབ་བྱང་ཕྱོགས་ཀྱི་རྒྱལ་ཁབ་ཁག་ཅིག་རེད་ཟེར་གྱི་འདུག་དེ་ནས་ཤར་ཕྱོགས་དཔུང་སྡེ་དེ་བྷ་ལ་རྡི་ཝོ་སི་ཏོག་ཞེས་འབོད་པའི་རྒྱ་ནག་གི་ས་མཚམས་ཞི་བདེ་རྒྱ་མཚོའི་ཁར་ཆགས་འདུག་དེའི་དམིགས་འབེན་དེ་གཙོ་བོ་དེ་རྒྱ་ནག་དང་ཉི་ཧོང།

ནེ་དར་ལནཌ་དང་ཌེན་མཱག་གཉིས་ཀྱིས་ཡུ་ཀེ་རེན་ལ F བཅུ་དྲུག་རྟགས་ཅན་གྱི་འཐབ་འཛིང་གནམ་གྲུ་དེ་སྤྲོད་ཀྱི་ཡིན་ཟེར་ཁས་ལེན་བྱས་འདུག་ནེ་དར་ལནཌ་ལ F བཅུ་དྲུག་རྟགས་ཅན་གྱི་འཐབ་འཛིང་གནམ་གྲུ་བཞི་བཅུ་ཞེ་གཉིས་ཡོད་པ་དེའི་ཁོངས་ནས་ནི་ཡུ་ཀེ་རེན་ལ་ག་ཚོད་སྤྲོད་ཀྱི་ཡོད་མེད་གྲངས་འབོར་དེ་གསལ་པོ་ཞིག་ཞེ་དྲག་བྱས་མི་འདུག་ཌེན་མཱག་གིས་ནི F བཅུ་དྲུག་རྟགས་ཅན་གྱི་འཐབ་འཛིང་གནམ་གྲུ་བཅུ་དགུ་ཡུ་ཀེ་རེན་ལ་སྤྲོད་ཀྱི་ཡིན་ཟེར་དེ་འདྲ་ཁས་ལེན་བྱས་འདུག་ད་ཨ་རིས F བཅུ་དྲུག་རྟགས་ཅན་གྱི་འཐབ་འཛིང་གནམ་གྲུ་དེ་ཐོག་མ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོ་ནས་བཟོ་སྐྲུན་བྱེད་རྒྱུ་འགོ་བརྩམས་འདུག།

ཨ་རིའི་དམག་དཔུང་ལ F ཅིག་སུམ་ཅུ་སོ་ལྔ་རྟགས་ཅན་དང F ཉི་ཤུ་རྩ་གཉིས་རྟགས་ཅན་གྱི་འཐབ་འཛིང་གནམ་གྲུ་ཡོད་པའི་སྟབས་ཀྱིས F བཅུ་དྲུག་རྟགས་ཅན་གྱི་འཐབ་འཛིང་གནམ་གྲུ་དེ་དགོས་ཀྱི་ཡོད་མ་རེད། ཨ་མི་རི་ཀའི་མཐུན་གྲོགས་རྒྱལ་ཁབ་མང་པོ་ཅིག་གིས་ཨ་རིའི F སུམ་ཅུ་སོ་ལྔ་གི་རྟགས་ཅན་གྱི་འཐབ་འཛིང་གནམ་གྲུ་དེ་ཡོད་པའི་སྟབས་ཀྱིས་ད་ཡུ་ཁུ་རེན་ལ་ཨ་ནི F བཅུ་དྲུག་གི་གནམ་གྲུ་དེ་སྤྲོད་ཀྱི་ཡིན་ཟེར་ཁོང་ཚོར་གནམ་གྲུ F བཅུ་དྲུག་རྟགས་ཅན་དེ་དགོས་མཁོ་ཡོད་མ་རེད།

ཅིག་ད་བཟོ་བཅོས་རྒྱག་མ་ཐུབ་པ་དང་དེ་ནས་གནམ་གྲུ་དེ་འཁྱེར་ཐུབ་པའི་འཕུར་མདེལ་མེད་པའི་སྟབས་ཀྱིས་ཨ་ནི་ཅིག་ཕན་ཐོགས་ཆེན་པོ་ཅིག་ཡོང་རྒྱུ་ཡིན་ནམ་མིན་ན་ཟེར་དེ་འདྲ་རྟོག་དཔྱོད་མང་པོ་ཅིག་བྱེད་ཀྱི་འདུག་དེ་ནས་གནས་ཚུལ་ལྔ་པ་དེ་ཨ་རི་དང་ཡུ་རོབ་རྒྱལ་ཁབ་ཁག་གིས་ཨ་ནི་ཁས་ལེན་བྱས་པའི་ལྕགས་ཁྲབ་འཁོར་ལོ་དེ་ཚོ་ཡུ་ཁུ་རེན་ལ་འབྱོར་གྱི་འདུག་ལྷག་པར་དུ་ཨ་མི་རི་ཀའི Abrams ཟེར་བའི་ལྕགས་ཁྲབ་འཁོར་ལོ་ཨ་ནི་ཁས་ལེན་བྱས་པ་སུམ་ཅུ་སོ་གཅིག་ཡུ་ཁུ་རེན་ལ་འཕྲོད་འདུག། ཨ་རིས་ཨེབ་རམ་སི་ལྕགས་ཁྲབ་འཁོར་ལོ་དེ་ཨི་རག་དང་ཨབ་གྷ་ནི་སི་ཐན་གྱི་ས་ཐོག་ནས་བཀོལ་སྤྱོད་བྱས་ནས་ཨ་རིའི་དམག་མི་གི་ཚེ་སྲོག་སྐྱོབ་པ་ལ་ཕན་ཐོགས་ཆེན་པོ་བྱུང་ཡོད་པ་རེད། ཉེ་ཆར་དབྱིན་ཇི་དང་ཨ་རི་གཉིས་ཀས་ཡུ་ཁུ་རེན་ལ་ལྕགས་ཁྲབ་འཁོར་ལོ་གཏོར་ཆེད་ཡུ་རེ་ནིམ་གྱི་འཕུར་མདེལ་དེ་འདྲ་སྤྲད་འདུག་ཡུ་རེ་ནིམ་ཟེར་བ་དེ་ནི་རྡུལ་ཕྲན་མཚོན་ཆ་བཟོ་བའི་རྒྱུ་ཆ་གཙོ་བོ་དེ་རེད་ད་རྡུལ་ཕྲན་མཚོན་ཆ་བཟོས་པའི་གཞུག་གི་སྙིགས་རོ་དེ་ཡུ་རེ་ནིམ་གྱི་འཕུར་མདེལ་བཟོ་གི་ཡོད་པ་རེད། ཡུ་རེ་ནིམ་གྱི་འཕུར་མདེལ་དེ་སྤྱིར་བཏང་གི་འབར་རྫས་དང་མ་འདྲ་བར་ནུས་པ་ཆེན་པོ་ཡོད་པ་དང་ལྕགས་ཁྲབ་འཁོར་ལོ་དེ་ཚོ་ཨ་ནི་གཏོར་ཐུབ་ཀྱི་འདུག་ཟེར་གྱི་འདུག་ད་ནི་ཨ་རི་དང་ནུབ་ཕྱོགས་རྒྱལ་ཁབ་ཁག་གིས་སྔོན་ཆད་ཡིན་ན་ཡུ་ཁུ་རེན་ལ་རྒྱང་ཐག་རིང་པོ་འགྲོ་བའི་འཕུར་མདེལ་དེ་ཚོ་སྤྲད་ཀྱི་ཡོད་མ་རེད་ད་ལྟ་ཉེ་དུས་ཤིག་ནས་རྒྱང་ཐག་རིང་པོ་འགྲོ་བའི་འཕུར་མདེལ་དེ་ཚོ་སྤྲོད་ཀྱི་ཡོད་པའི་གནས་ཚུལ་ཅིག་ཐོན་འདུག་ད་དེ་ནས་མཐའ་མ་དེ་ད།

མོས་མཐུན་མེད་ཟེར་དེ་འདྲ་རྣམ་འགྱུར་སྟོན་གྱི་འདུག་ད་ལྟའི་བར་དུ་ཨ་མི་རི་ཀས་ཡུ་ཀེ་རེན་ལ་ཨ་སྒོར་དུང་ཕྱུར་བདུན་བརྒྱ་ཉི་ཉི་ཤུ་ཐམ་པའི་ད་དམག་དོན་རོགས་རམ་སྤྲད་ཟིན་འདུག་ཡུ་རོབ་རྒྱལ་ཁབ་ཁག་གིས་ཡིན་ན་ར་ད་ཅིག་དམག་འཁྲུག་ཡིད་ཐང་ཆད་པ་ཡིན་ན་རེད་ཕོ་ལནཌ་གཞུང་གིས་ཡིན་ན་ད་ཡུ་ཀེ་རེན་ལ་མཚོན་ཆ་གསར་པ་རོགས་རམ་སྤྲོད་ཐུབ་ས་མ་རེད་ཟེར་གི་ཡོད་པ་དང་དེ་ནས་འཇར་མན་འདྲ་ལྟ་བུའི་རྒྱལ་ཁབ་མང་པོ་ཅིག་ནས་ཨ་གཡས་ཕྱོགས་ཚོགས་པ་ཁག་གིས་ཨ་ནི་ཡུ་ཀེ་རེན་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་དེ་ངོ་རྒོལ་བྱེད་ཀྱི་ཡོད་པ་དང། དེ་ནས་ལྷག་པར་དུ་ད་ཨ་རི་དང་རྒྱལ་ཁབ་མང་པོ་ཅིག་ད་ད་ཟད་གྲོན་འཕར་གི་ཡོད་པ་འདི་ལ་བརྟེན་ནས་ཅིག་རང་གི་རྒྱལ་ཁབ་གི་ནང་གི་ཨ་ནི་དཀའ་ངལ་འདི་ཚོ་བཞག་ནས་ཡུ་ཁུ་རེན་ལ་རྒྱབ་སྐྱོར་མུ་མཐུད་དུ་བྱེད་རྒྱུ་དེ་ད་ཁག་པོ་འདུག་ཟེར་དེ་འདྲ་གི་བསམ་ཚུལ་འཛིན་མཁན་མི་མང་ཇེ་མང་དང་ཇེ་མང་འགྲོ་གི་འདུག་དེ་ནས་ཉམས་ཞིབ་པ་མང་པོ་ཅིག་གིས་གལ་སྲིད་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཨ་ནི་སྲིད་འཛིན་ཟུར་པ Donald Trump བསྐྱར་དུ་ཨ་རིའི་སྲིད་འཛིན་འདེམས་ཐོན་བྱུང་བ་ཡིན་ན་ཨ་ནི་ཡུ་ཁུ་རེན་ལ་རོགས་རོགས་སྐྱོར་ཚང་མ་ཨ་ནི་མཚམས་གཅོད་མདོག་ཁ་པོ་རེད་འདི་ནི་ནུབ་ཆིངས་དམག་དོན་སྒྲིག་འཛུགས་ཡིན་ན་ཐོར་ཞིག་ཏུ་འགྲོ་རྒྱུ་ཉེན་ཁ་ཆེན་པོ་འདུག་འདི་ནི་ཡུ་ཁུ་རེན་གྱི་དམག་འཁྲུག་འདི་ལོ་རྗེས་མ་ངེས་པར་དུ་མཇུག་འགྲིལ་ཐུབ་པ་ཞིག་བྱུང་ན་ཡག་པོ་འདུག་ཟེར་དེ་འདྲ་ཟེར་གྱི་འདུག་དེ་ལྟར་ཡུ་ཁུ་རེན་དང་ཨུ་རུ་སུ་གྱི་དམག་འཁྲུག་འདི་མྱུར་ནས་མྱུར་དུ་ཨ་ནི་མཇུག་འགྲིལ་ཐུབ་རྒྱུའི་རྟགས་མཚན་དེ་ཧ་ལམ་མེད་པ་བཟོ་འདྲ་ཅིག་ཡིན་པ་བཅས་ཐེངས་འདིའི་ཨ་རིའི་རླུང་འཕྲིན་ཁང་གི་རྩོམ་སྒྲིག་པས་དམ་ཚོགས་ལས་ཚན་མཇུག་བསྡུ་ཞུ་རྒྱུ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་གཟིགས་གནང་བར་བཀའ་དྲིན་ཆེ།